ད་དེའི་གཞུག་ཏུ་གཉིས་པ། ངོ་ཚ་ཤེས་པའི་དོན། ངོ་ཚ་ཤེས་པ་ཟེར་ཡ་དེ་ག་འདྲ་རེད་ཟེར་ན། ཐུན་མོང་མ་ཡིན་པ་རང་ངམ་རང་གི་ཆོས་རྒྱུ་མཚན་དུ་བྱས་ནས་ཁ་ན་མ་ཐོ་བ་ཁ་ན་མ་ཐོ་བ་ཟེར་གྱི་འདུག་བ། ཨཱ། ཁ་ན་མ་ཐོ་བ་ལ། ཁ་ན་མ་ཐོ་བ་ལ་འཛེམ་པར་བྱས་པ། ཁ་ན་མ་ཐོ་བ་ཟེར་དེ་སྡིག་པའི་ལས་ལ་ཟེར་གྱི་ཡོད་པ། སྡིག་པའི་གི། ཨ་ནི། བསམ་པ་དང་སྤྱོད་པ། འོ་དེ་འདྲའི་གི་རིགས་ལ། ད། དོན་དག་མདོར་བསྡུས་ན། སྡིག་པ་ལ་འཛེམ་པ་ཞེས་པའི་དོན་རེད། ཡིན་ན་ཡང། ངོ་ཚ་ཤེས་པའི་ཁ་ཐུག་ལ་སྡིག་པ་ལ་འཛེམ་སྟངས་དེ། རྒྱུ་མཚན་བཀོད་སྟངས་ཁག་ཁག་རེད། རང་ངམ་རང་གི་ཆོས་རྒྱུ་མཚན་དུ་བྱས་ནས་ལབ་འདུག་པ། བྱས་ཙང་ད་དཔེར་ན། ང་རང་ཚོ་འདྲ་བོ་ན་ཨོ། ང་ཚོ་དཔེར་ནང་པ་རེད་ད། སྡིག་པ་བྱེད་རྒྱུ་ཡོད་མ་རེད་ཟེར་ཡ་འདྲ་བོ། འདི་རང་གི་ཆོས་རྒྱུ་མཚན་བཀོད་ཡོད་རེད་བ། ད་རང་རྒྱུ་མཚན་བཀོད་ནས་ཨོ་ངའི་མིང་ལ་འདི་ཟེར་གྱི་ཡོད། ངའི་ཕ་མ་གི་མིང་ལ་འདི་ཟེར་གྱི་ཡོད་ང་ཕ་མ་འདི་གི་སྤུ་གུ་ཡིན། ངས་སྡིག་པ་འདི་འདྲས་བྱས་པ་ཡིན་པ་ཡིན་ན། ཨོ་ང་ཕ་མ་འདི་གི་སྤུ་གུ་ཡིན་པའི་ཆ་ནས་འགྲིག་གི་ཡོད་མ་རེད་ཟེར་ནས། རང་རྒྱུ་མཚན་ལ་བཀོད་ནས་སྡིག་པ་འཛེམ་འཛེམ་པའི་གཅིག་ཡོད་རེད། ད་གིན་དེ་རང་གི་ཆོས་རྒྱུ་མཚན་དུ་བྱས་ནས་སྡིག་པ་འཛེམ་པ་དེ་རེད། ད་ཡང་ང་རང་ཚོ་བོད་མིའི་ནང་ལ་ཡང་ཁྱིམ་པའི་ནང་ལ་དགེ་བསྙེན་སྡོམ་པ་ལེན་མཁན་དེ་འདྲ་ཡོད་ན། ད་སྡིག་པ་བྱེད་ཀར་འགྲོ་ཡོང་དུས་ལམ་སེང་ཕར་ཨོ། ང་ལ་དགེ་བསྙེན་གྱི་སྡོམ་པ་ཡོད་རེད་ད། ངས་འདི་འདྲ་བྱས་ན་འགྲིག་གི་མ་རེད་ལབ་ན་རང་གི་ཆོས་རྒྱུ་མཚན་དུ་བྱས་ནས་སྡིག་པ་ལ་འཛེམ་པ་ཟེར་ཆགས་ཀྱི་ཡོད། འོ་ད་དེ་ཡིན་ཙང་ངོ་ཚ་ཤེས་ཟེར་ཡ་དེ་སྡིག་པ་འཛེམས་པ་རེད་དེ་འཛེམས་སྟངས་ཀྱི་རྒྱུ་མཚན་དེ་ལ་རང་ངམ་རང་གི་ཆོས་རྒྱུ་མཚན་བཀོད་ནས་སྡིག་པ་ལ་འཛེམས་པ་དེ་རེད་འོ་ད་དེ་བྱས། དབྱེ་བ་ལ་རང་རྒྱུ་མཚན་དུ་བྱས་པའི་ངོ་ཚ་དང་རང་གི་དམ་བཅའ་བའི་ཆོས་རྒྱུ་མཚན་དུ་བྱས་པའི་ངོ་ཚ་ཤེས་པ་གཉིས། བྱེད་ལས་ནི་ཉེས་སྤྱོད་སོ་སྡོམ་པའི་རྟེན་བྱེད་སྡོམ་ཟེར་དེ་བསྡམས་པ།

གསུམ་པ་ཁྲེལ་ཡོད་པའི་དོན་ནི་ཐུན་མོང་མ་ཡིན་པ། གཞན་ནམ་གཞན་གྱི་ཆོས་རྒྱུ་མཚན་དུ་བྱས་ནས་ཁ་ན་མ་ཐོ་བ་ལ་འཛེམ་པར་བྱེད་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། དབྱེ་བ་ལ་གཞན་རྒྱུ་མཚན་དུ་བྱས་པའི་ཁྲེལ་ཡོད་དང་གཞན་གྱི་ཆོས་རྒྱུ་མཚན་དུ་བྱས་པའི་ཁྲེལ་ཡོད་པ་གཉིས་ཡོད། ད་དཔེར་ན་ཆ་བཞག་པ་ཡིན་ན། སོ་སོའི་ངོས་ནས་ལས་ཀ་སྡུག་ཅག་བྱེད་འགྲོ་བྱས་པ་ཡིན་ན། ང་རང་གི་ངོས་ནས་ད་ལས་ཀ་འདི་འདྲའི་སྡུག་ཅག་བྱས་པ་ཡིན་ནའི་ཁྱད་གང་ཡང་མི་འདུག་ཡིན་ནའི་ངས་ལས་ཀ་འདི་བྱེད་པའི་རྒྱུ་མཚན་གྱིས་ངའི་ཕ་མའི་མིང་འཛད་འགྲོ་གི་རེད། ངའི་བླ་མའི་མིང་འཛད་འགྲོ་གི་རེད། ང་རང་དཔེར་ནང་པ་ཡིན་པའི་ཆ་ནས་ལྟོས་དང་ནང་པ་འདི་ཚོ་ཁྱོན་ནས་མི་འདུག་ཟེར་ནས་དེ་འདྲའི་ལབ་སྲིད་ཀྱི་རེད། བྱས་ནས་ཨོ་དེ་འདྲའི་རྒྱུ་མཚན་བཀོད་ནས་སྡིག་པ་འཛེམས་ཡོད་པ་འོ་དེ་ལ་ཨ་ནི་གཞན་ནམ་གཞན་གྱི་ཆོས་རྒྱུ་མཚན་དུ་བྱས་ནས་སྡིག་པ་ག་ས་འདི་བྱས་པ་སྡིག་པ་ལ་འཛེམ་པ་འོ་ད་དེ་རེད་འོ་བྱས་པའི་ཁྲེལ་ཡོད་པ་གཉིས་སོ་བྱེད་ལས་ནི་ཉེས་སྤྱོད་སོགས་ཀྱི་ཉེས་སྤྱོད་སོགས།

རྟེན་ནོ། ད་འདིའི་ལོག་ཕྱོགས་དེ། ངོ་ཚ་ཤེས་པའི་ལོག་ཕྱོགས་ངོ་ཚ་མེད་པ་ལབ་ན། ད་སྡུག་ཅག་བྱེད་ཡ་བཀག་ཐུབ་ཀྱི་ཡོད་པ། ངོ་ཚ་མེད་པ་ཟེར་དུས་ཙམ་པ། རང་དང་རང་གི་ཆོས་རྒྱུ་མཚན་དུ་བྱེད་པ་ཡིན་ན་ཡང་ང་སྡིག་པ་དེ་བྱེད་རྐྱང་ཡིན་ཟེར་ནས་བྱས་བཞག་ཡོད་པ། ཁྲེལ་ཡོད་པའི་གི་ལོག་ཕྱོགས་ཁྲེལ་མེད་པ་ལབ་ན་གཞན་དང་ངས་ངས་ཀྱི་སྡིག་པ་འདི་འདྲ་བྱས་པ་ཡིན་ན་ངའི་ཕ་མའི་མིང་འཛད་ཀྱི་རེད་ཟེར་དུས་སྨྲས་པ་མིང་འཛད་ན་འཛད་ག་རེ་བྱེད་ན་བྱེད་ཟེར་ནས་ཨ་ནི་སྡིག་པ་བྱས་སོང་ན་ཁྲེལ་མེད་ཟེར་གྱི་རེད་ད་གསལ་པོ་རེད་སོང་བས། ངོ་ཚ་ཡོད་པ་དང་ངོ་ཚ་མེད་པ་གཉིས་དེ་ག་འདྲ་ཅིག་ལ་བཞག་དགོས་འདུག་ཁྲེལ་ཡོད་པ་དང་ཁྲེལ་མེད་པ་ཟེར་གཉིས་དེ་ག་འདྲ་ཅིག་ལ་བཞག་འདུག་འདི་གསལ་པོ་རེད་སོང་བ་འོ་ད་དེ་འོ་དེ་ཡིན་ད་དེ་ཡན་ཆད་ད་ཞིག་འདི་ཡིན་ཅིག་གིས་འདི་ཚར། ད་དེ་ནས་འདོད་ཆགས་མེད་པའི་དགེ་རྩ་ད་ཟེར་ཡ། འདོད་ཆགས་མེད་པའི་དགེ་རྩ་ཟེར་ན་ག་འདྲ་རེད་ཟེར་ན་བཞི་པ། འདོད་ཆགས་མེད་པའི་དགེ་རྩའི་དོན་ནི། ཐུན་མོང་མ་ཡིན་པ་འདོད་ཆགས་འགོག་པའི་བྱེད་ལས་ཅན་གྱི་སེམས་བྱུང་ལབ་སོང་བ། འདོད་ཆགས་འགོག་ཟེར་ལབ་སོང་བ་བྱས་ཙང་ཀ། འདོད་ཆགས་མེད་པའི་དགེ་རྩ་ཞེས་པའི་མེད་ཟེར་ཡ་དེ། མ་ཡིན་པ་དང་མེད་པ་ཙམ་གྱི་དོན་མ་རེད། མེད་ཟེར་ཡ་དེ་གཉེན་པོ་སྤོང་བའི་དོན་བཀག་པའི་དོན་རེད་ཟེར་ཡིན་པ་དེ་ཡིན་ཙང་འདོད་ཆགས་མེད་པའི་དགེ་རྩ་ཟེར་དུས་འདོད་ཆགས་འགོག་པའི་དགེ་རྩ། འདོད་ཆགས་སྤོང་བའི་དགེ་རྩ་འོ་དེ་ལ་གོ་དགོས་འདུག་བ། ཐུན་མོང་མ་ཡིན་པ་འདོད་ཆགས་འགོག་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། བྱེད་ལས་ནི་ཆགས་པ་དང་ཉེས་པ་འགོག་པའི་རྟེན་བྱེད་པའོ། ད་འདི་དཔེ་མཚོན་རེ་རེ་བཤད་པ་ཡིན་པ་ཡིན་ན། རེ་རེ་རེ་རེར་སྦྱར། དཔེར་ན། སྨྱུ་གུ་ལ་ཡང་འདོད་ཆགས་སྐྱེས་ན་ལམ་སང། སྨྱུ་གུ་ལ་འདོད་ཆགས་སྐྱེས་ན་འགྲིག་མ་སོང་བསམ་ནས་སྤངས་སོང་ན། དེ་འདྲའི་སྤོང་མཁན་གྱི་འདོད་ཆགས་ཀྱི་སྐྱོན་མཐོང་ནས་བཀག་པའི་བློ་དེ་འདོད་ཆགས་མེད་པའི་དགེ་རྩ་རེད། ད་འདི་འདྲ་བྱས་ནས་དེ་ནས་ཁྱིམ་ལ་ཆགས་པའི་ཆགས་པ། དེ་འདྲས་ལ་ཡང་གཉེན་པོ་བསྟེན་ནས་སྤངས་ན་ཨ་ནི། འདོད་ཆགས་མེད་པའི་དགེ་རྩ་རེད། ཤུགས་ཆེ་རུ་བཏང་ནས་འཁོར་བ་ལ་ཆགས་པའི་ཆགས་པ་སྐྱེ་ཡོང་དུས་འཁོར་བ་ལ་ཆགས་ན་འགྲིག་གི་མ་རེད་ཟེར་ནས་ངེས་འབྱུང་ཅིག་བསྒོམ་འཁོར་བའི་ཉེས་དམིགས་ཅིག་བསམ། འཁོར་བའི་གི་སྐྱོན་ཅིག་བསམ་དེ་འདྲས་ཀྱི་ཐོག་ནས་ངས་འཁོར་བ་སྤང་གི་ཡིན་བསམ་པའི་བློ་ཅིག་སྐྱེས་ན་འདི་ག་རེ་རེད། འཁོར་བའི་འདོད་ཆགས་ཀྱི་གཉེན་པོ་ཡིན་ཙང་འདོད་ཆགས་མེད་པའི་དགེ་རྩ་རེད། བྱས་ཙང་ཀ། འདོད་ཆགས་མེད་པའི་དགེ་རྩ་ཟེར་ཡ་དེ་འདོད་ཆགས། སྤོང་མཁན་གྱི་འགོག་མཁན་གྱི་བསམ་བློ་ཡག་ག་དེ་ལ་འདོད་ཆགས་མེད་པའི་དགེ་རྩ། དཔེ་མཚོན་ཞོག་ལབ་ན་ངེས་འབྱུང་གི་བསམ་པ་ལྟ་བུ་ཅིག་བྱས། ད་དཔེ་མཚོན་གཅིག་འདི་ཡོད་རེད། ས་གཞི་ཐམས་ཅད་ཀེང་རུས་ཀྱིས་གང་བ་བསྒོམས་པའི་ཏིང་ངེ་འཛིན་ཡིན་ཚད་འཇོག་ལྟ། དཔེར་ན། ག་པར་བལྟས་ན་ཡང་མི་འདྲ་བོ་འདི་འདྲའི་ག་པར་བལྟས་ན་ཡང་འདོད་ཆགས་སྐྱེ་གི་འདུག་ན། ད་ང་ལ་འདོད་ཆགས་སྐྱེ་གི་འདུག་ང་འདོད་ཆགས་དེ་མེད་པ་བཟོ་དགོས་འདུག་བསམས་ནས། སོ་སོའི་གི་དེའི་དཔྲལ་ཀོག་ཁ་ཐུག་དེ་ཨ་ནི་རུས་ཁོག་དེ་འདྲས་ཅིག་བསམ་ད། དེ་གཅིག་ནས་གཉིས་བྱུང་གཉིས་ནས་བཞི་བྱུང་བཞི་ནས་བརྒྱད་བྱུང་ནས་རུས་ཁོག་དེ་ག་ལེར་ཕར། ས་གཞི་ཡོངས་རྫོགས་ཕར་ཁྱབ་པ་འདྲ་པོ་ཅིག་སྒོམ་བརྒྱབ། དེ་འདྲས་ཅིག་གི་སྐབས་ནས་ཨ་ནི་སོ་སོའི་གི་སེམས་ནང་ལ་ས་གཞི་ཐམས་ཅད་ཀེང་རུས་ཀྱིས་གང་དེ་ཉིད་ཅིག་གི་ཡོད་རེད་འོ་དེ་འདྲས་ཀྱི་ཏིང་ངེ་འཛིན་ཅིག་སྐྱེ་ཡོད་རེད་དེ་ལ་ག་རེ་ཟེར་གྱི་ཡོད་རེད་ས་གཞི་ཐམས་ཅད་ཀེང་རུས་ཀྱིས་གང་བ་བསྒོམས་པའི་ཏིང་ངེ་འཛིན་ཟེར་གྱི་ཡོད་རེད། དེ་འདྲའི་གི་ས་གཞི་ཐམས་ཅད་ཀེང་རུས་ཀྱིས་གང་བ་བསྒོམས་པའི་ཏིང་ངེ་འཛིན་ཐུགས་སུ་སླེབས་ཡོང་དུས་ས་གཞི་ཐམས་ཅད་ཀེང་རུས་མཐོང་བ་ཡིན་ཙང། ས་གཞི་ཐམས་ཅད་ལ་དམིགས་ནས་འདོད་ཆགས་སྐྱེ་ཡ་དེ་འགག་འགྲོ་གི་ཡོད་རེད། དེ་འདྲ་ཡིན་ཙང་འདོད་ཆགས་མེད་པའི་དགེ་རྩ་གི་དཔེ་མཚོན་གཅིག་ཞོག་ལབ་ན། ས་གཞི་ཐམས་ཅད་ཀེང་རུས་ཀྱིས་གང་བ་བསྒོམས་པའི་ཏིང་ངེ་འཛིན་ཟེར་དེ་རེད། ད་ང་རང་ཚོ་ཡང་མི་མང་ཡོངས་གྲགས་ལ་གོ་བདེ་བ་ཅིག་བཤད་ན། དཔེར་ན་སོ་སོའི་ངོས་ནས་ང་སང་ཉིན་ཡང་ཤི་གི་མ་རེད་གནངས་ཉིན་ཡང་ཤི་གི་མ་རེད་ང་བསྡད་ཀྱི་རེད་བསམ་ནས་ཨ་ནི་ང་ལ་འདི་དགོས་ཡོད་ཟ་ཡ་དགོས་ཡོད་ང་སང་ཉིན་ཟ་དགོས་རེད་གནངས་ཉིན་ཟ་དགོས་རེད་གཞུག་མ་ཟ་དགོས་རེད་ཟེར་ནས་ང་ཤི་གི་ཡོད་པ་བསམ་བློ་མ་བཏང་བ་བྱས་ང་ཕར་རྒྱུན་རིང་པོ་ཅིག་བསྡད་ཀྱི་ཡོད་པ་བསམ་བློ་བཏང་བའི་ཐོག་ནས་ཨ་ནི་ང་ལ་འདི་ཡང་དགོས་འདི་ཡང་དགོས་འདི་ཡང་དགོས་ཟེར་ནས་ཆགས་པ་སྐྱེ་ཡ་ཅིག་ཡོད་རེད་བ། ཚེ་འདི་ལ་ཆགས་པའི་ཆགས་པ་ཤུགས་ཆེན་པོ་ཅིག་སྐྱེ་ཡ་ཡོད་རེད་བ། དེ་འདྲའི་ཞིག་ཁ་ཐུག་དེ་ལ་ཨ་ནི་འཆི་བ་མི་རྟག་པ་བསམ་བློ་བཏང་ནས་ང་རྦད། ཅིག་གིས་འཆི་བ་ངེས་པ་རེད་ནམ་འཆི་ངེས་པ་མེད་པ་རེད་འཆི་བའི་ཚེ་ཆོས་མ་གཏོགས་གཞན་གང་གིས་ཡང་ཕན་གྱི་མ་རེད་ཟེར་དེ་འདྲའི་གི་བསམ་བློ་ཤུགས་ཆེན་པོ་བཏང་ཡོང་དུས། འཆི་བ་མི་རྟག་པའི་བསམ་བློ་གི་རྟོགས་པ་དེ་ཐུགས་སུ་སྐྱེས་ན། མ་ཤི་ནས་བསྡད་ཀྱི་རེད་བསྡད་ན་ང་འདི་དགོས་རེད་འདི་དགོས་རེད་ཟེར་མཁན་གྱི་འདོད་ཆགས་སྐྱེ་ཡ་ཅིག་འདུག་བ་དེ་ཚང་མ་འགག་འགྲོ་གི་ཡོད། དོན་དག་མདོར་བསྡུས་ན་འཆི་བ་མི་རྟག་པའི་གི་རྟོགས་པ་འདི་ཡག་པོ་ཅིག་སྐྱེས་ན། ཚེ་འདི་ཁོ་ནར་ཞེན་པའི་ཆགས་པ་འདི་འགག་འགྲོ་གི་ཡོད། དེ་འདྲ་ཡིན་པ་ཡིན་ཙང་ཚེ་འདི་ཁོ་ནར་ཞེན་པའི་ཆགས་པ་དེ་འདོད་ཆགས་རེད་པ། ད་འདི་འཆི་བ་མི་རྟག་པར་བསྒོམས་པའི་བློ་དེ་གིས་ཁོ་ལ་ཁ་གཏད་བཅག་གི་ཡོད་པ་ཡིན་ཙང། འཆི་བ་མི་རྟག་པར་བསྒོམས་པའི་རྟོགས་པའམ་བློ་དེ་ཡང་འདོད་ཆགས་མེད་པའི་དགེ་རྩ་བཞག་ཆོག་གི་ཡོད། འགྲིགས་སོང་བ། འོ་ན་འདོད་ཆགས་མེད་པའི་དགེ་རྩ་གི་དཔེ་མཚོན་ལ། འཆི་བ་མི་རྟག་པ་བསྒོམ་པའི་བློ་ལྟ་བུ། ས་གཞི་ཐམས་ཅད་ཀེང་རུས་ཀྱིས་གང་བ་བསྒོམ་པའི་ཏིང་ངེ་འཛིན་ལྟ་བུ། འཁོར་བ་ལ་དམིགས་པའི་ངེས་འབྱུང་གི་བསམ་པ་ལྟ་བུ། འོ་དེ་འདྲས་བཞག་ཆོག། ད་འདི་ནས་མར་འགྲོ། ད་དེ་ནས། ལྔ་པ། ཞེ་སྡང་མེད་པའི་དགེ་རྩ། ད་ཞེ་སྡང་མེད་པའི་དགེ་རྩ་ཡི་དོན་ནི། ཐུན་མོང་མ་ཡིན་པ་ཞེ་སྡང་འགོག་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། བྱེད་ལས་ནི། ཞེ་སྡང་དང་དེ་ཡི་ཉེས་པ་འགོག་པའི་རྟེན་བྱེད་པའོ་གསུངས། ད་ཞེ་སྡང་མེད་པའི་དགེ་རྩ་ཟེར་ཡག་དེ་ཞེ་སྡང་ལ་ཁ་གཏད་བཅག་ཐུབ་མཁན་གྱི། ཨ་ནི་ཞེ་སྡང་འགོག་མཁན་གྱི་བློ་དེ་རེད། ད་ཞེ་སྡང་འགོག་མཁན་དེ་ལ་གཉིས་ཡོད་རེད། ཞེ་སྡང་མངོན་འགྱུར་བ་འགོག་མཁན་གཅིག།

བཀྲ་ཤིས་དེ་གིས། སྔར་ང་ལ་གནོད་པ་འདི་བྱས་སོ། ད་ལྟ་གནོད་པ་འདི་བྱེད་ཀྱི་འདུག་ད་མ་འོངས་པར་ཡང་གནོད་པ་བྱ་བར་འགྱུར་རོ། ཟེར་དེ་འདྲས་ཀྱི་ཐོག་ནས་བཀྲ་ཤིས་དེ་ཡིན་ན་དཔེ་སྡུག་ཅག་ཞེ་པོ་ཅིག་ཡིན་ཟེར་ནས་སེམས་ཀྱི་ནང་ལ་བཀྲ་ཤིས་ཟེར་དུས་མ་དགའ་བའི་བློ་གཅིག། ད་དུང་མ་དགའ་བའི་བློ་དང་མཉམ་དུ་བཀྲ་ཤིས་དེ་ལ་སྡུག་ཁ་ཅིག་བྱུང་ན་བསམ་པ་གཅིག་གི་བསམ་བློ་དེ་ཡོང་ད། ད་བཀྲ་ཤིས་ཁོ་རང་ལ་དམིགས་ནས་སྡུག་ཁ་བྱུང་ན་བསམ་པའི་བསམ་བློ་ཞེ་སྡང་གི་བློ་སྐྱེས་དུས། ཏག་ཏག་ཁོ་རང་ལྡོག་ཕྱོགས་བཀྲ་ཤིས་དེ་ཡག་པོ་བྱུང་ན་བཀྲ་ཤིས་དེ་བདེ་བ་བྱུང་ན་ཟེར་བསམ་ཐུབ་ན་ག་རེ་ཆགས་ཟེར་ན་བཀྲ་ཤིས་སྡུག་ཅག་བྱུང་ན་བསམ་པ་དེ་འགག་འགྲོ་གི་རེད་བ། བྱས་ཙང་བཀྲ་ཤིས་དེ་བདེ་བ་བྱུང་ན་བསམ་པའི་བློ་དེ་ག་རེ་རེད་བྱམས་པ་རེད་བ། བཀྲ་ཤིས་ལ་དམིགས་པའི་བྱམས་པ་རེད་བ། བྱམས་པའི་མཚན་ཉིད་སེམས་ཅན་བདེ་བ་དང་ལྡན་པའི་བློ་དེ་རེད་བ། བྱས་ཙང་འདི་ཡིན་པ་ཡིན་ཙང་བཀྲ་ཤིས་བདེ་བ་དང་ལྡན་པའི་བློ་སྐྱེས་ན་བཀྲ་ཤིས། སྡུག་བསྔལ་བྱུང་ན་དཀའ་ངལ་བྱུང་ན་སྡུག་ཁ་བྱུང་ན་ཁོ་ཡིན་ན་ཟེར་ཡག་ཅིག་གི་མ་དགའ་བའི་བློ་འདི་འགག་འགྲོ་གི་འདུག་པ། དེ་འདྲ་ཡིན་ཙང་ཞེ་སྡང་མེད་པའི་དགེ་རྩ་དེ་ལ་དཔེ་མཚོན་ལ། བྱམས་པ། བརྩེ་བ་བདེ་སྐྱིད་དེ་ཤར། ཕན་སེམས་བདེ་སྐྱིད་དེ་ཤར། ཨོ་ཡ། འདི་ཚོ་བྲིས་ཏེ་བཤད་དགོས་རེད་བ། དེ་ཡིན་བྱས། ད། འདོད་ཆགས་ཡིན་ནའི་འདྲ་ཞེ་སྡང་ཡིན་ནའི་འདྲ། རྩ་བ་ནས་བཀག་གི་ཡིན་ཟེར་སྐད་ཆ་བཤད་ན། ཁོ་ཡི་རྩ་བ་དེ་བདག་འཛིན་མ་རིག་པ་ཡིན་ཙང། སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་བསྒོམས་ན། འདོད་ཆགས་དང་ཞེ་སྡང་གཉིས་རྩ་བ་ནས་བཀག་ཐུབ་ཡག་ཅིག་ཡོང་གི་ཡོད་རེད། འོ་ད་དེ་འདྲ་ཡིན་པ་ཡིན་དུས་དེ་ཚོ་གཅིག་བྱས། ད་མར་འགྲོ། དྲུག་པ། གཏི་མུག་མེད་པའི་དགེ་རྩའི་དོན་ནི། ཐུན་མོང་མ་ཡིན་པ། གཏི་མུག་འགོག་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། བྱེད་ལས་ནི་གཏི་མུག་དང་དེ་ཡི་ཉེས་པ་འགོག་པའི་རྟེན་བྱེད་པའོ། འོ་དེ་རེད་ད། ད་གཏི་མུག་མེད་པའི་དགེ་རྩ། ཟེར་ཡག་དེ་གཏི་མུག་བཀག་མཁན་གྱི་དགེ་རྩ་དེ་རེད་བ། ད་མདོར་བསྡུས་པ་ཡིན་ན། ཆོས་གང་དང་གང་མི་ཤེས་པའི་གཏི་མུག་དེ་གི་ཁ་གཏད་ཆོས་དེ་དང་དེ་ཤེས་པའི་ཤེས་རབ་དེ་ཨ་ནི་གཏི་མུག་མེད་པའི་དགེ་རྩ་རེད་གསུངས་པ་དཔེ་བཞག་པ་ཡིན་ན། མི་རྟག་པ་མ་ཤེས་པའི་གཏི་མུག་དེ་གི་གཉེན་པོ་མི་རྟག་པ་ཤེས་པའི་ཤེས་རབ་ལྟ་བུ། བདེན་པ་བཞི་མ་ཤེས་པའི་ཨ་ནི་གཏི་མུག་གི་གཉེན་པོ་བདེན་བཞི་ཤེས་པའི་ཤེས་རབ་ལྟ་བུ། བདག་མེད་མ་ཤེས་པའི། བདག་འཛིན་གྱི་གཏི་མུག་ལྟ་བུའི་གྱི་གཉེན་པོ་བདག་མེད་རྟོགས་པའི་ཤེས་རབ་ལྟ་བུ། སྟོང་ཉིད་མ། ཆོས་རྣམས་ཀྱི་གནས་ལུགས་མཐར་ཐུག་སྟོང་ཉིད་མ་ཤེས་པའི་གཏི་མུག་གི་ཁ་གཏད། ཆོས་རྣམས་ཀྱི་གནས་ལུགས་སྟོང་ཉིད་ཤེས་པའི་ཤེས་རབ་ལྟ་བུ་འོ་འདུག་བྱས་ནས་ཁོ་གཉིས་འགྲོ་དགོས་རེད་འོ་ཡ། དེས་འགྲིགས་སོང། ད་དེ་ནས་བདུན་པ། བརྩོན་འགྲུས་ཀྱི་དོན། ད་བརྩོན་འགྲུས་ཟེར་མཁན་དེ་ག་འདྲ་ཅིག་རེད་ལབ་ན། ཐུན་མོང་མ་ཡིན་པ། དགེ་བའི་བྱ་བ་ལ་སེམས་མངོན་པར་སྤྲོ་བའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། ད་དེ་དོ་སྣང་སྤྲད་དགོས་ཀྱི་འདུག་བ། དགེ་བ་བཅུ་གཅིག་གི་ནང་ལ་ཡོད་པའི་བརྩོན་འགྲུས་ཟེར་མཁན་དེ་ག་འདྲ་ཅིག་ལ་བཞག་འདུག་ལབ་ན། དགེ་བའི་ཆོས་ལ་དོན་གཉེར། དགེ་བའི་ཆོས་ལ་སྤྲོ་བའི་བློ་དེ་འོ་དེ་འདྲ་ཅིག་ལ། བརྩོན་འགྲུས། ང་རང་ཚོ་སྤྱོད་འཇུག་ནང་ལ། བརྩོན་གང་དགེ་ལ་སྤྲོ་བའོ་གསུངས་འདུག་བ། བརྩོན་འགྲུས་གང་ཡིན་ཞེ་ན། ཨ་ནི་དགེ་བའི་བྱ་བ་ལ་སྤྲོ་བ་དེ་རེད་གསུངས་རེད། དེ་འདྲ་ཡིན་ཙང། མི་དགེ་བའི་བྱ་བ་ལ་སྤྲོ་བསྡད་ཡ་དེ། མི་དགེ་བའི་བྱ་བ་བྱེད་ཡ་སྡིག་པ་བྱེད་ཡ་ལ་དགའ་བོ་སྤྲོ་བ་ཡོང་བསྡད་ཡ་དེ། ད་ལྟ་དགེ་བ་བཅུ་གཅིག་གི་བརྩོན་འགྲུས་ནང་ལ་སླེབས་ཀྱི་ཡོད་མ་རེད་རེད་བ། བྱས་ཙང་ཁ་བརྩོན་འགྲུས་ཟེར་དུས་དགེ་བ་དགེ་བའི་བྱ་བ་ལ་སྤྲོ་སྣང་ཡོད་མཁན་ཅིག་དགོས་རེད་ལབ་པ་རེད། བྱས་ཙང་འདི་ཡིན་ཙང་ཕལ་ཆེར་ང་རང་ཚོ་དགེ་བའི་བྱ་བ་བྱེད་ཡོང་དུས་བུ་སུ་དོང་སྣང་དང། མ་སྐྱིད་པ་དང། དཀའ་ལས་ཁག་སྣང་གི་ཚོར་བ་ཤུགས་ཆེན་པོ་ཡོང་ཡ་འདི། བརྩོན་འགྲུས་མེད་པའི་རྟགས་རེད། ཁོ་རང་གིས་འབད་བརྩོན་ག་ཚོད་འབད་པ་བྱས་རེད་པས་ཟེར་ན་བྱས་རེད་ཡིན་ནའི་བརྩོན་འགྲུས་མ་རེད། བརྩོན་འགྲུས་ཟེར་མཁན་དེ་ག་འདྲ་ཅིག་རེད་ལབ་ན། དགེ་བ་བྱས་པ་དེ་ལ་བུ་སུ་དོང་སྣང་དང་དཀའ་ལས་ཁག་སྣང་མེད་པ། སེམས་ཀྱི་གཏིང་དེ་ནས་ལུས་ལ་དཀའ་ལས་ཁག་ཡོད་ན་ཡང་སེམས་ཀྱི་ནང་ལ། ཡག་པོ་བྱུང་སོང་ཨང་བསམ་པའི་ཅིག་དགའ་བ་སྐྱེས་བསྡད་ཀྱི་ཡོད་རེད། བྱས་ཙང་དེ་འདྲ་ཡིན་ཙང་བརྩོན་འགྲུས་དང་འབད་པ་གཉིས་ལ་དབྱེ་བ་ཕྱེ་བ་རེད་སོང་ཨང་འོ་ད་དེ་རེད། ད་དེ་ནས་མར། བྱེད་ལས་ནི་དགེ་བ་སྔར་མེད་གསར་དུ་ཐོབ་པ་དང་ཐོབ་པ་མཐར་ཕྱིན་པར་བྱེད་པ་ཡིན། འདི་ནི། ཤིན་ཏུ་གནད་ཆེ་སྟེ་དབུ་མར་འཇུག་པ་ལས། ཡོན་ཏན་མ་ལུས་བརྩོན་འགྲུས་རྗེས་འགྲོ་ཞིང་ཞེས་གསུངས། ད་བརྩོན་འགྲུས་འདི་གིས་སུ་ལ་ཁ་གཏད་བཅག་གི་ཡོད་རེད་ལབ་ན། ལེ་ལོ་ལ་ཁ་གཏད་བཅག་གི་ཡོད་རེད། ལེ་ལོ་ཟེར་མཁན་དེ་ཡང་གཅིག་གི་ག་བཟོ་ཉོན་མོངས་ཀྱི་རིགས་གཅིག་ཆགས་ཀྱི་ཡོད་རེད། བྱས་ཙང་ཀ་ལེ་ལོ་ཟེར་མཁན་དེ་མེད་པ་བཟོ་སྙིང་འདོད་ན་བརྩོན་འགྲུས་བསྐྱེད་དགོས་རེད། འོ་ད་དེ་འདྲ་ཡིན་པ་ཡིན་ཙང་བརྩོན་འགྲུས་དེས་ཡོན་ཏན་མ་ལུས་པ་ཨ་ནི་པས་ཐོབ་པར་བྱེད་ཡ་ལ་བརྩོན་འགྲུས་ཀྱི་ཕན་ཐོགས་ཆེན་པོ་ཡོད་རེད། ད་དེ་ཚོ་ནི་ང་ཚོའི་ཉམས་མྱོང་རེད། འཛིན་གྲྭ་གཅིག་གི་ནང་ལ་རིག་པ་ཡག་པོ་ཡོད་མཁན་གཅིག་པ་འདྲ་པོ་འདི་འདྲའི་མང་པོ་ཡོད་ན་ཡང་གཞུག་མ་ཉིན་མ་དང་བདུན་ཕྲག་ཟླ་བ་ལོ་ནས་ལོ་སློབ་སྦྱོང་བྱས་ནས་གྲུབ་འབྲས་ཐོན་ཡོང་དུས་གཅིག་ཡག་ག་དང་གཅིག་སྡུག་ག་ཆགས་ཡ་དེ་རིག་པ་འདྲ་པོ་ཡོད་རེད་དེ་གཅིག་ཡག་ག་ག་རེ་བྱས་ནས་ཆགས་རེད་གཅིག་སྡུག་ག་ག་རེ་བྱས་ནས་ཆགས་རེད་ལབ་ན་བརྩོན་འགྲུས་ཆེ་ཆུང་ལ་འགྲོ་གི་འདུག་བ། དངོས་གནས་དྲང་གནས་རེད་ད། ཁ་ཤས་ད་ད་དུང། རིག་པའི་ཐོག་ནས་གཅིག་ལས་སྐྱོ་བ་ཡོད་ན་ཡང། བརྩོན་འགྲུས་ཀྱི་རྐྱེན་བྱས་ནས་གཅིག་ལས་ཡག་ག་ཆགས་ཡ་དེ་འདྲ་ཡོད་རེད། ང་རང་ཚོ་ནམ་རྒྱུན་ག་རེ་དེ་སློབ་གྲྭ་ཁག་གི་དཔེ་དཔེ་ཆ་ནང་ལ་ཡང་རི་བོང་དང་རུས་སྦལ་གཉིས་ཀྱི་འགྲན་བསྡུར་གྱི་སྒྲུང་ཅིག་ཡོད་བ། འོ་དེ་ཚོ་གི་ཡང་དེ་བསྟན་གྱི་ཡོད་རེད་བ། བྱས་ཙང་དེ་འདྲའི་ཡིན་པ་ཡིན་དུས་ཙམ་པ། བརྩོན་འགྲུས་ཟེར་དེ་ཞེ་པོ་རྩ་ཆེན་པོ་རེད་བཞག་བརྩོན་འགྲུས་ཟེར་དེ། ད་དེ་ནས་འདིའི་གཞུག་དེ་ལ་དེ་ཡིན་པ་རེད། དགེ་བ་བཅུ་གཅིག་ག་ཚོད་ཨ་དེ། བརྒྱད་པ། ཤིན་སྦྱངས་ཟེར་དེ། ཤིན་སྦྱངས་ཟེར་ན་ག་འདྲ་ཅིག་ལ་ཟེར་གི་རེད་ལབ་ན། ཤ་གི་གུ་ཤི་ན་ཤིན། ས་བ་བཏགས་སྦ་ཡ་བཏགས་སྦྱ་ང་ས་སྦྱངས། ད་འདི་ཕལ་ཆེར་ཁྱེད་རང་ཚོ་ཨ་མཆོག་ལ་གོ་ཡ་ཐེངས་དང་པོ་ཡིན་འགྲོ། ད་བརྩོན་འགྲུས་བརྩོན་འགྲུས་ད་མང་པོ་གོ་གི་ཡོད་རེད་བ་ཤིན་སྦྱངས་ཟེར་ཡ་དེ་ཤིན་སྦྱངས་ཟེར་ན་ག་རེ་རེད་ཟེར་ན། ཐུན་མོང་མ་ཡིན་པ་སེམས་དགེ་བའི་དམིགས་པ་ལ་ཐོགས་པ་མེད་པར་འཇུག་ཅིང་ལས་སུ་རུང་བར་བྱེད་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། དབྱེ་བ་ལ་ཤིན་སྦྱངས་ཙམ་དང་ཤིན་སྦྱངས་ཁྱད་པར་ཅན་གཉིས་ཡོད། ད་དེ་དོ་སྣང་སྤྲད་ཨ། ཤིན་སྦྱངས་ཟེར་དེ་སྐབས་འདིར་ཤིན་སྦྱངས་དེ་སེམས་ཤིན་སྦྱངས་ཞིག་དགོས་རེད་ལུས་ཤིན་སྦྱངས་མ་རེད། ལུས་ཤིན་སྦྱངས་ཟེར་དེ་གཟུགས་པོའི་ནང་ལ་ཡོད་པའི་རེག་བྱ་ཁྱད་པར་ཅན་ཅིག་ཡིན། དེ་ག་རེ་རེད་ལབ་ན། སྒོམ་འདྲ་ཅིག་རྒྱག་པའི་ཁ་ཐུག་དེ་ལ་གཟུགས་པོ་དཔེ་སྒོམ་རྒྱག་ན་ཡང་འགྲིག་གི་འདུག་བསམ་པའི་གཟུགས་པོ་དཔེ་བདེ་པོ་ལ་ཆགས་ཡ་ཅིག་གི་རེག་བྱ་ཅིག་ཡོད་རེད་འོ་དེ་ལ་ལུས་ཤིན་སྦྱངས་ཟེར་བ་རེད། ཨ། ལུས་འདི་དེ་འདྲས་ཡང་ཞིང་བདེ་བ་འདུག་བསམ་པའི་ཅིག་འདུག་བ་འདི་རེག་བྱ་དེ་རེད། ད་སེམས་ཤིན་སྦྱངས་ཟེར་དེ་ག་རེ་རེད་ལབ་ན་སེམས་ཀྱི་ཐོག་ནས་ད་ངས་སེམས་ཀྱི་ཐོག་ནས་སྒོམ་འདྲ་ཅིག་རྒྱག་བ་ཡིན་ན་སེམས་འདི་ཡི་ཐོག་ནས་སྒོམ་རྒྱག་ཡ་དེ་ཏག་ཏག་ཅིག་རྒྱག་ཐུབ་ཡ། སེམས་འདི་དཔེ་ལས་སུ་རུང་བ་ཅིག་དང་སེམས་འདི་དཔེ་བདེ་པོ་ཞེ་པོ་ཅིག་འདུག་ཟེར་ཅིག་ཆགས་ཡ་འདུག་བ། འོ་དེ་སེམས་ཤིན་སྦྱངས་ཟེར་དེ་རེད། ད་ལྟ་སེམས་ཤིན་སྦྱངས་ཞེས་པའི་དོན་དེ་ག་རེ་རེད་ལབ་ན། སེམས་ཀྱི་ཐོག་ནས་སྒོམ་ཉམས་ལེན་བྱེད་པ་ལ་སྤྲོ་སྣང་ཡོད་བསྡད་པའི་གི་ཨ་ནི་གཅིག་གི་ག་རེ་ཟེར་དགོས་རེད་ད། གཅིག་གི་ལས་སུ་རུང་བའི་གི་སེམས་ལས་སུ་རུང་བའི་གི་རིགས་ཅིག་ཡོད་ར་བ་འོ་དེ་ལ་སེམས་ཤིན་སྦྱངས་ཟེར་གི་ཡོད་རེད། ཁྱེད་དང་ང་རང་ཚོ་སྒོམ་རྒྱག་དུས་ཙམ་པ་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་ཟེར་གཉིས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་འོ་ད་དེ་རེད། འདི་གཅིག་བྱས། ད་དབྱེ་བ་ལ་ཤིན་སྦྱངས་ཙམ་ཟེར་འདུག་པ་དེ་ང་ཚོ་ཚང་མ་ལ་ཡོད་རེད་མཚམས་མཚམས་དེ་འདྲ་ཟིན་ད་མཚམས་མཚམས་ད། གཅིག་གི་གནམ་གཤིས་དང་རྐྱེན་གཅིག་གི་ཐོག་ནས་གཟུགས་པོ་ཡིན་ན་ཡང་གཅིག་སྒོམ་རྒྱག་ཡས་ལ་དཀའ་ངལ་འཕྲད་དེ་ཡང་གཅིག་སེམས་ཀྱི་ཐོག་ནས་ཡིན་ན་ཡང་གཅིག་གཉིད་འདྲ་བོ་དང་གཅིག་ཉོབ་སྣང་འདྲ་བོ་སླེབས་དེ་ཡང་དེ་འདྲ་ཡོད་རེད། མཚམས་རེ་མཚམས་རེ་ག་རེ་ཡོད་ཟེར་ན་གནམ་གཤིས་ཀྱི་རྐྱེན་དེ་ཡང་ཡག་པོ། སོ་སོ་ཡིན་ན་ཡང་བདེ་བ་དབང་ལུང་དང་ཞུས་བླ་མ་འདྲ་གཅིག་བྱས་དེ་འདྲ་བྱས་པའི་རྐྱེན་བྱས་ནས་དཔེ་ཞོགས་པ་ཡར་ལངས་དུས་འགོ་ནས་དཔེ་ལུས་དཔེ་བདེ་པོ་ལོན་འདྲ་བོ་གཅིག་དང་སེམས་ཡིན་ན་དཔེ་གྲུང་ཤ་ཡོད་དེ་ཨ་ནི་གཅིག་གསལ་ཐིང་ཐིང་འདྲ་བོ་ཆགས་ཡོད་རེད། དེ་འདྲའི་སྐབས་ལ་ཁ་འདོན་དགེ་སྦྱོར་གཅིག་བྱས་དེ་བཞིན་སྒོམ་གཅིག་རྒྱག་གི་ཡིན་ན་ཡང་སེམས་ཀྱི་ཐོག་ནས་དཀའ་ངལ་མེད་པར་དཔེ་སྐྱིད་པོ་གཅིག་གམ་གཉིས་རུང་ཡང་ཡོད་རེད་འོ་དེ་སེམས་ལས་སུ་རུང་བ་ཟེར་བ་དེ། དེ་འདྲའི་གི་སེམས་ལས་སུ་རུང་བ་དེ་ལ་ལས་སུ་རུང་བར་བྱེད་མཁན་གྱི་བསམ་བློ་དེ་ལ་སེམས་ཤིན་སྦྱངས་ཟེར་བ་ད་དེ་སོང་ཨ་ཉམས་མྱོང་ཐོག་ནས་ཞུས་ན་དེ་རེད། ད་འདི་ནས་མར་འགྲོ། བྱེད་ལས་ནི་དགེ་བ་སྔར་མེད་གསར་དུ་ཐོབ་ཅིང་ཐོབ་པ་མཐར་ཕྱིན་པར་བྱེད་པའོ། ཨ་ལེ་དགོངས་དག་གཅིག་བརྗེད་བཞག། ཤིན་སྦྱངས་ཁྱད་པར་ཅན་ཟེར་གཅིག་འདུག་པ་འདི་ད་ལྟ་ང་ཚོ་ལ་ཡོད་མ་རེད། ཤིན་སྦྱངས་ཁྱད་པར་ཅན་འདི་ག་དུས་ཡོད་རེད་ལབ་ན། སེམས་གནས་ཐབས་ཀྱི་ཏིང་ངེ་འཛིན་དགུ་བསྒོམ། དགུ་པ་ལ་སླེབས་པའི་སྐབས་ལ་ཨ་ནི། སེམས་ཤིན་སྦྱངས་ཁྱད་པར་ཅན། ལུས་ཤིན་སྦྱངས་ཁྱད་པར་ཅན་གཉིས་ཐོབ་ཀྱི་ཡོད་རེད། དེའི་ཁ་ཐུག་ལ་ཨ་ནི་ཞི་གནས་ཟེར་མཁན་དེ་ཐོབ་ཡས་ཡོད་རེད་དེ་འདྲ་ཡིན་ཙང་ཞི་གནས་ཀྱི་སྐབས་ལ་ཡོད་པའི་ཨ་ནི་ཤིན་སྦྱངས་དེ་ཤིན་སྦྱངས་ཁྱད་པར་ཅན་ཟེར་མཁན་དེ་རེད་དེ་ང་ཚོ་ད་ལྟ་ཡོད་མ་རེད་འོ་ད་དེ་རེད། ཤིན་སྦྱངས་ཁྱད་པར་ཅན་གཉིས་ཀྱི་བྱེད་ལས་ནི་དགེ་བ་སྔར་མེད་གསར་དུ་ཐོབ་ཅིང་ཐོབ་པ་མཐར་ཕྱིན་པར་བྱེད་པའོ། དགུ་པ། བག་ཡོད་ཀྱི་དོན་ནི་ཟེར་དགུ་པ་བག་ཡོད་ཀྱི་དོན་ནི། ཐུན་མོང་མ་ཡིན་པ་ཉོན་མོངས་སོགས། མི་མཐུན་ཕྱོགས་ལས་སྲུང་བར་བྱེད་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། ཟེར་ད་ཡག་པོ་ཞེ་པོ་ལྟ་སྟེ། ཏག། ཚིག་འདི། ཡིན་གཅིག་མིན་གཅིག་དོ་སྣང་སྤྲད་ཨ། བག་ཡོད། བག་ཡོད། ཨོ། བག་ཡོད་དགོས་རེད་ད་ཟེར་གྱི་འདུག་བ། ཁྱོད་རང་ཆོས་ཡག་པོ་ཅིག་བྱེད་ཀྱི་ཡིན་ན་བག་ཡོད་དགོས་རེད་ད་གསུང་གི་འདུག་བ། བྱས་ཙང་བག་ཡོད་ཟེར་ན་ག་རེ་ཟེར་དགོས་རེད་ཟེར་ན་འདིར་འདུག་པ། ཐུན་མོང་མ་ཡིན་པ། ཉོན་མོངས་སོགས་མི་མཐུན་ཕྱོགས་ལས་སྲུང་བར་བྱེད་པའི་ཟེར་དུས་སྲུང་སྐྱོབ་བྱེད་མཁན་གྱི་བྱེད་ལས་ཅན་གྱི་སེམས་བྱུང། ད་ཁྱེད་རང་འདིར་ཅིག་གཟིགས་ཨ། རྣམ་པ་ཚོ་འདིར་གཟིགས་ཨ། ད་ངས་ཅོག་ཙེའི་སྒང་ལ་ཨ་ནི་དཔེར་ཅིག་བཞག་ཡིན་ན་ངས་ཅོག་ཙེའི་སྒང་ལ་དངུལ་ཅིག་འདུག་བཞག་ཡོད་པ་བྱེད་རོགས་ཨ། ད་དངུལ་གཅིག་འདུག་བཞག་ཡོད་པའི་ཁ་ཐུག་དེ་ལ་དངུལ་དེ་སོ་སོའི་མ་ཡིན་པ་བྱས། ད་དངུལ་དེ་འདུག་སོ་སོས་ལེན་ན། ད་རྐུ་མ་ཟེར་དེ་ཆགས་ཀྱི་ཡོད་རེད་བ། རང་གི་མ་ཡིན་པ་ལ་རང་གི་རྐུ་མ་ཆགས་ཀྱི་ཡོད་རེད་བ། ད་དེ་འདྲའི་ཆེད་ཁ་ཐུག་དེ་ལ་ཨ་ནི་སོ་སོས་ཀྱིས་ཕར་བལྟས་ཚུར་བལྟས་བྱས། སུ་གང་མི་འདུག་བསམ། ངས་དེ་རྐུ་མ་བརྐུས་ན་ཧ་གོ་ས་མ་རེད་བསམ། ཨ་ནི་རྐུ་མ་རྐུ་ག་ཕྱིན།

བག་ཡོད་དེ་ག་འདྲས་སླེབས་སོང་འདུག་བྱས་ཏེ། ང་དགེ་སློང་རེད་ད། ང་གྲྭ་པ་རེད་ད། ང་སྟོན་པའི་རྗེས་འཇུག་གི་ནང་པ་རེད་ད། ང་ལ་སྡོམ་པ་ཡོད་རེད་ད་ཟེར་སླེབས་སོང་ཨ། འདི་ག་རེད། ངོ་ཚ་ཤེས་པ་དང་ཁྲེལ་ཡོད་པ་ཟེར་དེ་རེད། འདིའི་སྒང་ལ། དྲན་པ་འདི་དྲན་ཐུབ་རེད་བ་འདི་ག་རེད་དྲན་ཤེས། དེ་འདྲ་ཡིན་ཙང། བདག་གི་དགེ་བའི་བཤེས་གཉེན་ཆེན་པོ་རྒན་དམ་པ་བློ་བཟང་རྒྱ་མཚོ་མཆོག་གིས་གསུང་གི་འདུག། བག་ཡོད་ཟེར་མཁན་དེ་ཡོན་ཏན་ཧ་ཅང་རྩ་ཆེན་པོ་རེད། མགོན་པོ་ཀླུ་སྒྲུབ་ཀྱིས། ག་རེ་ཟ། མགོན་པོ་ཀླུ་སྒྲུབ་ཀྱིས་བཤེས་སྤྲིང་ནང་ལ་བག་ཡོད་འདི་ཞེ་པོ་ཅིག་གི། བསྟོད་བསྔགས་གནང་ཡོད་རེད། བག་ཡོད་བདུད་རྩིའི་གནས་ཡིན་ཏེ་བག་མེད་པ་ནི་འཆི་བའི་རྒྱུ། གསུངས་ཡོད་རེད། ད་བག་ཡོད་བདུད་རྩིའི་གནས་ཡིན་པ་བག་ཡོད་དེ་ཡག་པོ་ཡོང་བ་ལ། སེམས་བྱུང་ལྔ་བཅུ་ང་གཅིག་གི་ནང་ལོགས་ནས་ག་རེ་དགོས་རེད་ལབ་ན། ངོ་ཚ་ཤེས་པ། ཁྲེལ་ཡོད་པ། དྲན་དང་ཤེས་བཞིན་འདི་བཞི་དེ་དགོས་རེད་གསུང་གི་འདུག་ད། སེམས་བྱུང་ལྔ་བཅུ་ང་གཅིག་གི་ནང་ནས་སོ་སོའི་སེམས་ནང་ལ་ངོ་ཚ་ཤེས་པ། ཁྲེལ་ཡོད་པ། དྲན་པ། ཤེས་བཞིན་འདི་བཞི་དེ་ཡོད་ན། བག་ཡོད་ཟེར་ཡ་འདི་ཉམས་ལེན་འདི་དཔེ་ཡག་པོ་ཡོང་གི་ཟེར། འདི་རེད་བ་ད། ད་དེ་འདྲའི་སློབ་སྦྱོང་མ་བྱས་ན་བག་ཡོད་གང་ཡིན་ཧ་གོ་མ་རེད། བག་ཡོད་ཀྱི་ཉམས་ལེན་དེ་ཇི་བཞིན་ངོ་མ་ལོག་ལྟ། ཁྱོད་ཚོ་འདི་ཡིན་པ་ཡིན་དུས་ཞེ་པོ་ཅིག་འདི་རེད་འདུག་བ། གནད་འགག་ཆེན་པོ་འོ་ད་དེ་ཡིན་ད། འོ་ཡ་བག་ཡོད་བདུད་རྩིའི་གནས་ཡིན་ཏེ་བག་མེད་པ་ནི་འཆི་བའི་རྒྱུའོ་ཟོ་ད་དེ། ད་དེ་འགྲིག་སོང་ད་དེ་ཞུགས་དེ་འོ་དེ་དེ་དེ་དེ་དེ། ཐུན་མོང་མ་ཡིན་པ་ཉོན་མོངས་སོགས་མི་མཐུན་ཕྱོགས་ལས་སྲུང་བར་བྱེད་པའི་བྱེད་ལས་ཅན་གྱི་སེམས་བྱུང་བྱས། བྱེད་ལས་ནི་ཡོན་ཏན་ཐམས་ཅད་རྫོགས་པར་བྱེད་པ་ཡིན། འདི་གལ་ཆེ་བ་ནི་མདོ་ཚིགས་སུ་བཅད་པ་ལས། བག་མེད་པ་ལ་སྦྱོར་མི་བྱ། འདོད་པའི་དགའ་བ་བསྟེན་མི་བྱ། བག་ཡོད་སྒོམ་པར་བྱེད་པ་ཡིས་རྒྱ་ཆེན་བདེ་བ་ཐོབ་པར་འགྱུར་ཞེས་གསུངས་སོ། ཨོ་ད་དེ་རེད། བྱས་ཙང་ག་བག་ཡོད་ཟེར་ནས་དཔེ་རྩ་ཆེན་པོ་གསུངས་རེད། ད་འདི་ནས་བཅུ་པ། བཏང་སྙོམས་ཀྱི་དོན། ད་ཨ་ལེ་སྔོན་ལ་བཏང་སྙོམས་ལ་མང་པོ་ཡོད་རེད། ཚོར་བ་བཏང་སྙོམས། ཚད་མེད་བཏང་སྙོམས། བཏང་སྙོམས་ཚད་མེད། འདུ་བྱེད་བཏང་སྙོམས། འདི་འདྲ་མང་པོ་ཡོད་རེད། ད་ལྟ་གསུམ་ལྡན་གྱི་བཅུ་པ་བཏང་སྙོམས་དེ། དགེ་བ་བཅུ་གཅིག་གི་ནང་ལ་ཡོད་པའི་བཏང་སྙོམས་དེ་རེད། འདི་ག་འདྲས་རེད་ཟེར་ན། ཐུན་མོང་མ་ཡིན་པ། བྱིང་རྒོད་འགོག་པའི་རྩོལ་བ་ཆེན་པོས་སྒྲིམ་མི་དགོས་པར། སེམས་ལྷུན་གྱིས་གྲུབ་པར་གནས་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། ཟེར། ད་འདི་འདི་འདྲས་རེད་ཟིག་ད་དེ། སྒོམ་ཅིག་བརྒྱབ་ག་བྱས། སངས་རྒྱས་ཀྱི་སྐུ་ཅིག་བསྒོམ་ག་བྱས། སྒོམ་དེ་བརྒྱབ་པ་དང། ཡང་ན་ནི་ས་རུབ་ཅིག་གི་ནང་བྱིང། སེམས་གསལ་ཆ་མེད། ཡང་ན་ནི། སེམས་གྲུང་པོ་ཡོད་ན་ཡང་ལམ་སང་འཕགས་ཚུ། ཨ་ནི་རྟ་རྒོད་པོ་ནང་བཞིན་བྱས་ནས་སེམས་ཕར་ཚུར་འགྲོ། དེ་འདྲའི་གི། སེམས་བྱིང་བ་དང་རྒོད་པ་གཉིས་ལ་འགྲོ་གི་ཡོད་རེད་བ། ད་སེམས་བྱིང་བ་དང་རྒོད་པ་གཉིས་ལ་འགྲོ་ཡ་དེ་ལ། སོ་སོའི་གི་ཏིང་ངེ་འཛིན་གྱི་རྩལ་སྦྱངས་ནས་བྱིང་བའི་སྐྱོན་རྒོད་པའི་སྐྱོན་དེ་ཚོ་ཤེས་ནས་བྱིང་རྒོད་ཀྱི་དབང་དུ་མ་བཏང་བར་བྱས། སེམས་དེ་དགེ་བའི་དམིགས་པ་ལ་ཡང་ལྷན་ནེ་བྱས་ནས་བསླེབས་སོང་ན། དེའི་སྐབས་ལ་བྱིང་རྒོད་ཀྱི་དབང་དུ་མ་སོང་བའི་དཀྱིལ་དེ་ལ་བསྡད་པ་ཡིན་ཙང་ཨོ། བཏང་སྙོམས་ཟེར་ཏེ་དེ་ལ་ཟེར་བ་དང་རེད་སོང་ཨ། སེམས་ལྷུན་གྱིས་གྲུབ་པར་འཇུག་པ་ཟེར་དེ་རེད་ད་ཨོ། བྱིང་རྒོད་འགོག་པའི་རྩོལ་བ་ཆེན་པོས་སྒྲིམ་མི་དགོས་པར་སེམས་ལྷུན་གྱིས་གྲུབ་པར་གནས་པའི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། བྱེད་ལས་ནི། སེམས་དགེ་བ་ལ་རྣལ་དུ་བབ་ཅིང་གནས་པར་བྱེད་པས་གནས་པར་བྱེད་པའོ། འདི་བྲིས་སོ། ད་འདི་ནི་དགེ་བ་བཅུ་གཅིག་པ། བཅུ་གཅིག་པ་ག་རེ་ཟེར་ན། རྣམ་པར་མི་འཚེ་བ་ཟེར་དེ་རེད་ད་རྣམ་པར་མི་འཚེ་བ། རྣམ་པར་མི་འཚེ་བ་ཟེར་དུས་མ་གི་གུ་མི་དེ་དགག་སྒྲ་རེད་བ། རྣམ་པར་མི་འཚེ་བའི་ལོག་ཕྱོགས་ག་རེ་རྣམ་པར་འཚེ་བ། བྱས་ཙང་ང་རང་ཚོ་ནམ་རྒྱུན་དུ་འདུག་པ། འཚེ་བ་སྤངས་པ་རེད་ཟེར་གྱི་འདུག་པ། འཚེ་བ་སྤངས་ཟེར་གཉིས་རེད་བ་འཚེ་བའི་བསམ་བློ་གཞན་ལ་གནོད་པ་སྐྱེལ་ཡག་གི་བསམ་བློ་དེ་ལ་འཚེ་བའི་བསམ་པ། གཞན་ལ་གནོད་པ་བྱེད་པའི་བྱ་བ་དེ་ལ་འཚེ་བའི་བྱ་བ་གཉིས་འདུག་པ། ད་དེ་ཡི་ཁ་གཏད། འཚེ་བ་རྣམ་པར་མི་འཚེ་ཟེར་དུས་གཞན་ལ་གནོད་པ་བྱེད་ཀྱི་མིན་བསམ་པའི་བསམ་བློ་དེ་རེད་བ། རེད་བ། གཞན་ལ་གནོད་པ་མི་བྱེད་པའི་བྱ་བ་དེ་རེད་བ། ད་འདི་གཉིས་ཀྱི་ནང་ནས་ད་ལྟ་སེམས་བྱུང་སྐད་ཆ་བཤད་ཡོང་དུས་གཞན་ལ་གནོད་པ་མི་བྱེད་གནོད་པ་བྱེད་ཀྱི་མིན་བསམ་པའི་བསམ་བློ་དེ་ལ། རྣམ་པར་མི་འཚེ་བའི་དོན་རེད་བ་ད། གཞན་ལ་གནོད་པ་བྱེད་ན་ག་རེ་ཡོང་གི་རེད། གཞན་ལ་སྡུག་བསྔལ་ཡོང་གི་རེད་བ། ད་གཞན་ལ་གནོད་པ་མི་བྱེད་བསམ་ཡོང་དུས་གཞན་ལ་སྡུག་བསྔལ་སྤྲད་ཀྱི་མེད་བསམ་གི་འོག་མ་རེད་པས། ཝའེ། ག་རེ་ཟེར་སོང། གཞན་ལ་གནོད་པ་བྱེད་ཀྱི་མེད་བསམ་པའི་བསམ་བློ་དོན་གྱིས་གཞན་ལ་དཀའ་ངལ་དང་སྡུག་བསྔལ་སྤྲད་ཀྱི་མེད་བསམ་གི་ཡོད་རེད་བ། བྱས་ཙང་གཞན་སྡུག་བསྔལ་སྤྲོད་ཀྱི་མེད། གཞན་སྡུག་བསྔལ་ལས་བྲལ་བར་བྱེད་ཀྱི་ཡིན་བསམ་པའི་བསམ་བློ་དེ་སྙིང་རྗེ་རེད་བ། དེ་འདྲ་ཡིན་ཙང། བཅུ་གཅིག་པ་རྣམ་པར་མི་འཚེ་བ་ཟེར་གྱི་སེམས་བྱུང་དེ་སྙིང་རྗེ་རེད་ཟེར་གི་ཡོད་སྙིང་རྗེ། མཁྱེན་སོང་བས། འོ་ད་དེ་ནས་མར་འགྲོ། བཅུ་གཅིག་པ་རྣམ་པར་མི་འཚེ་བའི་དོན་ནི། ཐུན་མོང་མ་ཡིན་པ་སེམས་ཅན་ལ་དམིགས་ནས་སྡུག་བསྔལ་དང་བྲལ་ན་སྙམ་པའི་བརྩེ་བའི་རྣམ་པ་ཅན་གྱི་བྱེད་ལས་ཅན་གྱི་སེམས་བྱུང་ཞིག་ལ་ཟེར། དབྱེ་བ་ལ། སེམས་ཅན་ལ་དམིགས་པའི་སྙིང་རྗེ་དང་ཆོས་ལ་དམིགས་པའི་སྙིང་རྗེ། དམིགས་མེད་ལ་དམིགས་པའི་སྙིང་རྗེ་གསུམ་ཡོད། སེམས་ཅན་ལ་དམིགས་པའི་སྙིང་རྗེ་ཟེར་བ་དེ། སེམས་ཅན་མི་རྟག་པ་དང་སྟོང་པ་ཉིད་བསམ་བློ་མ་བཏང་བར་བྱས། སྤྱི་ཡོངས་ནས་སེམས་ཅན་ལ་ཡར་དམིགས་ནས་སྡུག་བསྔལ་ལས་བྲལ་ན་བསམ་པའི་བློ་དེ་རེད། ཆོས་ལ་དམིགས་པའི་སྙིང་རྗེ་ཟེར་བ་དེ་སེམས་ཅན་མི་རྟག་པ་ཡིན་སྟངས། སེམས་ཅན་རྟག་གཅིག་རང་དབང་ཅན་གྱི་བདག་མེད་པ་ཡིན་སྟངས་དེ་འདྲའི་བསམ་བློ་བཏང་ནས་སྙིང་རྗེ་སྐྱེ་ཡ་དེ་རེད། དམིགས་མེད་ལ་དམིགས་པའི་སྙིང་རྗེ་ཟེར་ཡ་དེ། སེམས་ཅན་རྣམས་བདེན་པར་གྲུབ་པའི་དམིགས་པ་ལ་མེད་བསྡད་མཁན། སེམས་ཅན་ཐམས་ཅད་བདེན་པར་གྲུབ་པའི་དམིགས་པ་མེད་པ། བདེན་པར་གྲུབ་པས་སྟོང་པ། སེམས་ཅན་ཐམས་ཅད་རང་བཞིན་གྱིས་སྟོང་པ་རེད་ཟེར་ནས་སྟོང་ཉིད་བསམ་བློ་བཏང་ནས་སྐྱེས་པའི་སྙིང་རྗེ་དེ་ལ། ཨ་ནི། དམིགས་མེད་ལ་དམིགས་པའི་སྙིང་རྗེ། འོ་ད་འདུག་སེ་བྱས་ནས་གསུམ་ཡོད་རེད། བྱེད་ལས་ནི་ཟེར་དུས་སྙིང་རྗེ་གི་བྱེད་ལས་ནི་གཞན་ལ་འཚེ་བ་བཟློག་ཅིང་ཕན་བདེ་སྒྲུབ་པ་དང་སེམས་བཟང་པོའི་རྩ་བའོ་གསུངས། ག་འདྲའི་ཡག་པོ་འདུག་སྟེ། རྣམ་པར་མི་འཚེ་བའི་བསམ་པ་དེ་སྙིང་རྗེ་རེད། སྙིང་རྗེ་གི་ལས་ཀ་ག་རེ་བྱེད་ཀྱི་རེད་ལབ་ན་གཞན་ལ་འཚེ་བ་བཟློག་གཞན་ལ་འཚེ་བ་བྱེད་ཡ་དེ་བཀག་གི་རེད་དངོས་གནས་རེད། སྙིང་རྗེ་ཡོད་ན་འཚེ་བ་ག་རེ་བྱེད་བྱེད་ཀྱི་མི་འདུག་བ། ད་གཉིས་པ་ཕན་བདེ་བསྒྲུབ། སྙིང་རྗེ་ཡོད་ན་གཞན་སྡུག་བསྔལ་དེ་འདྲ་འདུག་ད་སྡུག་བསྔལ་དེ་ལས་བྲལ་དགོས་ཀྱི་འདུག་ཁོ་ལ་ཕན་བཏགས་དགོས་འདུག་བསམ་པ་དེ་སྐྱེ་གི་རེད་བ། ཕན་བདེ་བསྒྲུབ་པ། ཨ་ནི། ང་རང་ཚོ་སེམས་ཀྱི་ནང་ནས་སེམས་བཟང་པོ་མང་པོ་ཡོད་པའི་ནང་ནས་རྩ་བ་ལྟ་བུ་དེ་སྙིང་རྗེ་རེད་ལབ་པ་རེད། འོ་ད་དེ། འདུག་སེ་བྱས་ནས། འོང། ད་ཆུ་ཚོད་ཡང་ཟིན་འགྲོ་གི་འདུག། དགེ་བ་བཅུ་གཅིག་གི་བཅུ་དགུ་དེ་རེད། ད་ང་ད། ག་རེ་ཟེར་འདི། ད་རིང་ངས་རྣམ་པ་ཚོ་ལ་ཡར་ག་རེ་ཞུས་པ་རེད་ལབ་ན། སེམས་བྱུང། དགེ་བ་བཅུ་གཅིག། དེ་སྐད་དེ་ཞུས་པ་རེད། ད་ཨ་ལེ་སྙན་ལགས། ད་རིང་ཁྲིད་པ་དེ་སྐད་དེ་དྲན་གསོ་གི་ཚུལ་དུ་སྡོམ་འདྲ་གཅིག་བརྒྱབ་པ་ཡིན་ན། ད་རིང་ང་རང་ཚོ་དང་པོ་མར་འགོ་བཙུགས་ཡོང་དུས་ག་རེ་འགོ་བཙུགས་རེད་ལབ་ན། ད་རིང་གི་ད་རིང་གི་མར་བཤད་ཡ་དེ་ལ། ཁ་སང་གི་ཨ་ནི་བཤད་ཟིན་པའི་གི་བརྗོད་བྱ་མདོར་བསྟན་རྒྱས་བཤད་ཟིན་པ་དེ་དོན་བསྡུ་བྱེད་ཀྱི་ཡིན་ལ་ནི་དོན་བསྡུ་བྱས་བཤད་ཡོད་པ་གཅིག་བྱས། ད་དེ་ནས་གཉིས་པ་དེ་ལ་ད་རིང་གི་ཨ་ནི་བརྗོད་གཞི་གསར་པ་དེ་ལ་མདོར་བསྟན་རྒྱས་བཤད་ཨ་ནི་དོན་བསྡུ་གསུམ་གྱི་ནང་ནས་མདོར་བསྟན་རྒྱས་བཤད་བྱེད་ཀྱི་ཡིན་ཞུས་པ་རེད། ད་འདི་ཞུ་གི་ཡིན་ཟེར་ཡོང་དུས་མདོར་བསྟན་འདི་ག་འདྲ་བྱས་ནས་ཞུས་པ་རེད་ཟེར་ན་སྒང་སྒང་དེ་ལ་བློ་རིག་གི་སྡོམ་དེ་ལ་རེད་བ། འོང་ཀུན་འགྲོ་ལྔ་དང་ཡུལ་ངེས་ལྔ་དགེ་བ་བཅུ་གཅིག་རྩ་ཉོན་དྲུག་ཉེ་ཉོན་ཉི་ཤུ་གཞན་འགྱུར་བཞི། ཨ་ནི། གསུངས་དེ་ཡང་དེའི་སྒང་ནས་མདོར་བསྟན། སེམས་བྱུང་ལྔ་བཅུ་ང་གཅིག་མདོར་བསྟན་སྒང་ནས་ཞུས་ཚར་རེད། ད་དེ་ནས་རྒྱས་པར་བཤད་ཀྱི་ཡིན་ཟེར་ཡོང་དུས་ལམ་སང་རྒྱས་པར་མ་བཤད་པ་བྱས། རྒྱས་པར་བཤད་ཡ་དེ་གནད་འགག་ཆེན་པོ་ཡིན་པ་དེ་བློ་སྦྱོང་ཟེར་མཁན་དེ་བློ་ཟེར་ན་ག་འདྲ་ག་འདྲ་ལ་ཟེར་གྱི་ཡོད་པ་སྦྱོང་ཟེར་ན་ག་འདྲ་ག་འདྲ་ཟེར་གྱི་ཡོད་པ་དེ་གས་དེ་མར་ངོ་སྤྲོད་བྱས། དེ་འདྲ་གི་བློ་སྦྱོང་བའི་ཉམས་ལེན་དེ་ཡག་པོ་ཡོང་ཡ་ལ། ཨ་ནི་གཞི་ནས་སྦྱོང་ལ་གཉིས་ཡོད་ཙང་མེད་པ་བཟོ་ཡ་གི་སྦྱོང་ག་ཙང་ཡག་པོ་ཡོད་རྒྱུ་གི་རིགས་ཡར་རྒྱས་བཏང་ཡ་གི་སྦྱོང་ཟེར་དེ་ལ་གཤམ་ལ་དགེ་བ་བཅུ་གཅིག་ཡོང་གི་རེད་ད། དེ་གྱིས་དེ་བསམ་བློ་ཡག་ག་རེད་དེ་ཡར་རྒྱས་བཏང་དགོས་རེད། སྦྱོང་ཟེར་ཡ་དེ་ལ་བློ་སྦྱོང་ཞེས་པའི་སྦྱོང་ལ་སྡུག་ག་མེད་པ་བཟོ་ཡ་གཅིག་ཡོད་རེད་ད། དེ་ཡང་འདྲ་གཤམ་ལ། རྩ་ཉོན་དྲུག་ཉེ་ཉོན་ཉི་ཤུ་ཟེར་ཡ་གི་ཉོན་མོངས་རིགས་ཅིག་ཡོད་རེད། དེ་ཚོ་ཤེས་པར་བྱས་ནས་འདི་མེད་པ་བཟོ་དགོས་རེད། བློ་སྦྱོང་གི་ཉམས་ལེན་གྱི་སྙིང་པོ་དེ། བསམ་བློ། ཡག་ག་དེ། མ་སྐྱེས་པ་བསྐྱེད། སྐྱེས་པ་གོང་འཕེལ་དུ་བཏང་བ་དང། བསམ་བློ། སྡུག་ག་གི་རིགས་དེ་ཚོ་བྲལ་ཏེ། ཨ་ནི། མ་སྐྱེས་པ་དེ་མ་སྐྱེས་པར་བྱས། སྐྱེས་ཟིན་པ་དེ་ཆུང་དུ་བཏང་ནས་གཞུག་གུ་རྩ་བ་ནས་མེད་པར་བཟོ་དགོས་རེད། དེ་འདྲ་གི་སྦྱོང་བརྡར་བྱས་པ་དེ་ལ་བློ་སྦྱོང་གི་ཉམས་ལེན་བྱེད་ཀྱི་རེད། དེ་ཡི་ཞུ་ཡིན་པ། ཨ་ནི་དེ་ཞུས་ཚར་བའི་གཞུག་གུ་ལ་ནི་རེ་རེ་ནས་མར་འགྲོ་རེད། ད་རེ་རེ་ནས་མར་འགྲོ་ཡོང་དུས། དང་པོ། ཀུན་འགྲོ་ལྔ། ཟེར་ནས། གཙོ་སེམས་ཀུན་གྱི་འཁོར་དུ་འགྲོ་མཁན་གྱི་ཀུན་འགྲོ་ལྔ་དེ་རེད། ཟེར་ནས། ཀུན་འགྲོ་ལྔ་དེ་རེ་རེ་ནས་འགྲེལ་བཤད་རྒྱག་གི་ཡིན་པ། ད་དེ་གཞུག་གུ་དེ་ལ་ཡང། ཡུལ་ངེས་ལྔ་ཟེར་ཡ་དེ་ཡུལ་ངེས་པ་ཅན་ཡུལ་བྱེ་བྲག་པ་ལ་འཇུག་བསྡད་མཁན་གྱི་བློ་རེད། དེ་ལ་ཡུལ་ངེས་ལྔ་འདི་དེ་འདྲ་དེ་འདྲ་རེད་མར་བཤད། ད་འདི་ཁ་ཐུག་དེ་ལ་ཡུལ་ངེས་ལྔ་གི་ནང་ནས་ཤེས་རབ་ཀྱི་ཁ་ཐུག་དེ་ལ་ད་ཤེས་རབ་ཞེ་པོ་གལ་ཆེན་པོ་རེད་ཟེར་ཡ་ཅིག་དང་འབྲེལ་ཡོང་དུས། ཨོ། ཨཱ་ནི། གཞི་ནས་ཨཱ་ལི་ཏི་ཤོ་ཨ་ད་གིན་སྔོན་ལ། བསམ་པ་བཟང་པོ་ཡར་རྒྱས་བཏང་གོ་རེ་སེམས་པ་ངན་པ་མེད་པ་བཟོ་གོ་རེ་བློ་སྦྱོང་དེ་འདྲས་རེད་ཟེར་ནས་སེམས་པ་བཟང་པོ་ཟེར་ཁ་ཐུག་དང་འབྲེལ་ནས། ང་རང་ཚོའི་སྤྱི་ཚོགས་ནང་ལ་དེང་སང་ནང་ཆོས་སྦྱང་དགོས་མ་རེད་ནང་ཆོས་ཞིབ་པོ་ཞིབ་པོ་བྱེད་དགོས་ཡ་ཡོད་མ་རེད། སེམས་པ་བཟང་པོ་གཅིག་དང Practical ཡོད་ན་འགྲིག་གི་རེད་ཟེར་འདི་ནོར་རེད་ད་ཟེར་ནས་འགྲེལ་བཤད་རྒྱག་ཡིན་པ། འདིར་མ་བརྗེད་པ་བྱས་ཨ་ཆུང་ངུ་སོ་སོའི་སྤུ་གུ་ལ་དེ་ལྟ་ལྟ་འགྲེལ་བཤད་རྒྱག་ཐུབ་པ་གོ་རེ་རེ་སོང་ཨ། ཨ་ནི་སྤུ་གུ་སྤུ་གུའི་སྤུ་གུ་ཡོང་གི་རོ་བ། མ་འོངས་པའི་བོད་ཀྱི་ཆོས་དང་རིག་གཞུང་བདག་པོ་རྒྱག་མཁན་ཁོང་ཚོ་རོ་བ། ཁོང་ཚོ་གི་སེམས་ནང་ལ་ནང་ཆོས་ལ་སློབ་སྦྱོང་བྱེད་དགོས་མ་རེད་ཟེར་ལབ་ན། མ་འོངས་པའི་ཆོས་དང་རིག་གཞུང་བདག་པོ་ག་རེ་ཟེར་རྒྱག་གི་རེད་ཁོང་ཚོས།

དེ་འདྲ་ཡིན་ཙང་ཤེས་རབ་ཡར་རྒྱས་བཏང་བ་ལ་ནང་ཆོས་ལ་སློབ་སྦྱོང་བྱས་ནས་འགྲོ་དགོས་རེད། ལྷག་པར་དུ་སྡེ་སྣོད་གསུམ་ལ་ཐོས་བསམ་བྱེད་དགོས་རེད། དེའི་ནང་ནས་ཀྱང་མངོན་པའི་སྡེ་སྣོད་ལ་ཐོས་བསམ་བྱེད་དགོས་རེད། ལྟ་གྲུབ་ཀྱི་སྐོར་ལ་སློབ་སྦྱོང་བྱེད་དགོས་རེད་དེ་ཚོ་བཤད་ཡིན་པ། བྱས་ཙང་དེ་ཚོ་གནད་འགག་ཞེ་པོ་མི་འདུག་བས། འོ་ད་འོ་འདི་འདྲས་མང་དགོངས་པ་བཞེས་དགོས་རེད་འོ་ད་འདུག་སེ་རེད། ཡང་འདུག་སེ་བྱས་ནས་ཨ་ནི་ཡུལ་ངེས་ལྔ་དེ་བཤད། ཡུལ་ངེས་ལྔ་དེ་ཚང་མ་ཚར་ཡོང་དུས་ཨ་ནི་གཞི་ནས་སེམས་པ་ཡ་ག་དེ་ཡར་རྒྱས་བཏང་ཡང་སྡུག་ག་དེ་མེད་པ་བཟོ་དགོས་དུས་ཡ་ག་འདི་དང་འབྲེལ་ནས་དགེ་བ་བཅུ་གཅིག། ཨོ་སེམས་བྱུང་དགེ་བ་བཅུ་གཅིག་ཟེར་ཡ་དེ་ཨ་དུ་མ་གཅིག་ནས་བཅུ་གཅིག་བར་དུ་ཆ་ཚང་འགྲེལ་བཤད་རྒྱག་ཡིན་པ་ཨོ་ད་དེ་རེད། ཨོ་ད་འདུག་སེ་བྱས་ནས་ད་རིང་ཁྱེད་རང་ཚོ་ག་རེ་སྦྱང་འདུག་བ་རྡོག་རྡོག་རྡོག་རྡོག་ག་རེ་སྦྱང་འདུག་བ།

དགེ་བ་འདི་དག་ཐམས་ཅད་རབ་ཏུ་དུས་གསུམ་གཤེགས་པའི་རྒྱལ་བ་ཐམས་ཅད་བསྔོ་བ་གང་ལ་མཆོག་ཏུ་བསྔགས་པ་བདག་གཞན་དགེ་བའི་རྩ་བ་འདི་ཀུན་བཟང་པོ་སྤྱོད་ཕྱིར་རབ་ཏུ་བསྔོ་བར་བགྱི། སྟོན་པ་འཇིག་རྟེན་ཁམས་སུ་བྱོན་པ་བསྟན་པ་ཉི་འོད་བཞིན་དུ་གསལ་བ་བསྟན་འཛིན་ཕུ་ནུ་བཞིན་དུ་མཐུན་པ།